ལྷན་རྒྱས་རྣམ་པ་བདེ་མོ་ཡིན་ན་ང་ལྕགས་མོ་འཚོ་ཡིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གསར་འགྱུར་གཙོས་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ཞེ་གསུམ་རབ་གནས་མེ་སྤྲེལ་ལོའི་ས་ག་ཟླ་བའི་ཚེས་བཅུ་གཅིག་དང་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོའི་སྤྱི་ཟླ་ལྔ་པའི

ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་ནང་ཆོས་འབྲེལ་ལེགས་འགྲུབ་ཀྱིས་ཕྱིར་བཞུགས་སྒར་དུ་ཞབས་སོར་བདེ་བར་འཁོད་པ་དང་ས་ག་ཟླ་བའི་ཚེས་བཅུ་ཉིན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་མ་ཎི་དུང་སྒྲུབ་ཀྱི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་པ། ཟླ་བ་འདིའི་ཚེས་དགུ་ནས་བཅུ་གསུམ་བར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་གི་གྲོང་ཁྱེར་ཨོ་ས་ཀའི་ནང་གི་ཆོས་འབྲེལ་སོགས་ཀྱི་མཛད་འཕྲིན་ཡོངས་སུ་ལེགས་འགྲུབ་ཀྱིས། ཚེས་བཅོ་ལྔ་ཉིན་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་པ་དང། ཉིན་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྡ་རམ་ས་ལའི་ཉེ་འགྲམ་གྱི་ག་གལ་གནམ་ཐང་དུ་ཞབས་སོར་འཁོད་མ་ཐག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་དང་སྤྱི་འཐུས་ཚོགས་གཞོན་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གཙོས་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་གནད་ཡོད་མི་སྣ་གཙོ་བོར་གྱུར་བའི་དད་ལྡན་མང་ཚོགས་རྣམས་ཀྱིས་ཕེབས་བསུའི་སྣེ་ལེན་གཟབ་རྒྱས་བྱས་འདུག། དེ་མིན་སྤྱི་ཚེས་བཅུ་དྲུག་སྟེ་བོད་རྩིས་ཀྱི་ས་ག་ཟླ་བའི་ཚེས་བཅུ་ཉིན་གོང་ས་སྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་འཚོགས་བཞིན་པའི་མ་ཎི་དུང་སྒྲུབ་ཀྱི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་ནས་ཐུགས་སྨོན་སྐྱབས་འཇུག་གནང་ཡོད་ལ། ཉིན་འདི་འགར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་གོང་ས་མཆོག་གི་སྐུ་ཕྱྭའི་ཞབས་རིམ་དང་བསྟན་སྲིད་སྤྱིའི་བདེ་ཐབས་ཀྱི་ཆེད་ཉིན་བཅུའི་རིང་མ་ཎི་དུང་སྒྲུབ་དང་དགའ་ལྡན་ཕོ་བྲང་ཡིག་ཚང་ནས་མ་ཎི་རིལ་སྒྲུབ་ཀྱི་ཞབས་རིམ་གསོག་སྒྲུབ་གནང་བཞིན་པ་རེད། གཞུག་ནས་ཉེ་ཆར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་གི་གྲོང་ཁྱེར་ཨོ་ས་ཀའི་ནང་ཆིབས་བསྒྱུར་སྐབས་སུ་བུད་མེད་ཆིག་སྟོང་ཙམ་ལ་མཇལ་ཁ་གནང་ཡོད་པའི་སྐོར་ར་གནས་ཚུལ་ཞིག་སྟག་ལྷ་རྒྱལ་གྱིས་བཤད་རྒྱུ་རེད།
ཞུ་ནི ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ཉིན་གྲངས་བཞིའི་རིང་ཉི་ཧོང་གི་གྲོང་ཁྱེར་ཨོ་ས་ཀ་རུ་རྒྱལ་སྲས་ཞི་བ་ལྷས་མཛད་པའི་སྤྱོད་འཇུག་གི་ཆོས་འབྲེལ་ཉིན་མཐའ་མར་ཐའེ་ཝན་གྱི་བུད་མེད་ཆོས་ཞུ་བའི་ཚོགས་སྡེ་གཙོ་བོར་བྱས་པའི་བུད་མེད་སྟོང་ཕྲག་ཙམ་ལ་མཇལ་ཁ་གནང་ཡོད་ཀི། དེ་ཡང་གོང་ས་མཆོག་གིས་ནང་པ་ཞིག་དང་ལྷག་པར་དུ་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཉམས་ལེན་བྱེད་མཁན་ཞིག་ཡིན་པའི་ཆ་ནས་གཙོ་བོ་ནང་སེམས་ཀྱི་ཞི་བདེ་བསྐྲུན་རྒྱུ་དེ་གལ་འགངས་ཆེན་པོ་ཡིན་པ་བཀའ་གནང་བ་དང་འབྲེལ་མཇལ་བཅར་བྱེད་མཁན་མང་ཆེ་བ་ཞིག་ཐེ་ཝན་ནས་ཡིན་པར་བརྟེན་གོང་ས་མཆོག་གིས་གང་ཉིད་དེ་སྔོན་ཐེ་ཝན་དུ་ཐེངས་ཁ་ཤས་ཕེབས་མྱོང་ཡོད་པ་དང་སྐབས་དེ་དུས་སུ་བག་ཆགས་གཏིང་ཟབ་མོ་བྱུང་ཡོད་ཅིང།

གོང་ས་མཆོག་གིས་ངེད་ལ་སློབ་སྟོན་བྱེད་རྒྱུ་གང་ཡང་མེད་ལ། ཡིན་ན་ཡང་མ་འོངས་པར་ཛ་དྲག་གི་གནས་ཚུལ་ཅི་ཞིག་བྱུང་ཡང་གྲོས་མོལ་གྱི་ལམ་ནས་གནད་དོན་ཐག་གཅོད་གནང་རྒྱུ་དེ་གལ་འགངས་ཆེན་པོ་རེད་ཅེས་བཀའ་ཕེབས་ཡོད་པ་རེད་ལ། མཁན་ཆེན་ཚུལ་ཁྲིམས་བློ་གྲོས་མཆོག་གིས་ནིའུ་ཡོག་རུ་མི་མང་ལ་བོད་མི་རིགས་ཀྱི་ངོ་བོ་དང་འབྲེལ་བའི་སྐོར་གསུང་བཤད་གནང་ཡོད། འདི་ག་རླུང་འཕྲིན་ཁང་གི་ནིའུ་ཡོག་གི་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ནས་གནས་ཚུལ་བཏང་བ་ལྟར་ན། ཟླ་བ་འདིའི་ཚེས་བཅོ་ལྔ་རེས་གཟའ་ཉི་མའི་ཉིན་ནིའུ་ཡོག་ས་གནས་ཀྱི་བོད་མི་ཁག་ཅིག་གིས་གོ་སྒྲིག་བྱས་ནས།

ང་ཚོ་མིའི་ལུང་པར་སྡོད་མཁན་བོད་ཀྱི་མི་རབས་དང་པོ་ཚོས་བོད་སྐད་ཧྲ་ཏག་ཏག་བཤད་ཀྱི་ཡོད་པ་རེད། ཡིན་ན་ཡང་མི་རབས་གཉིས་པ་དང་གསུམ་པ་ཅི་འདྲ་ཆགས་མིན་བསམ་བློ་གཏོང་དགོས་པ་དང་དེ་བཞིན་དེང་སྐབས་བོད་མི་ཚོས་ཕྱིའི་རྒྱལ་ཁབ་འདྲ་མིན་ནང་གནས་སྡོད་བྱས་ཡོད་པའི་ཡུལ་གྲུ་དེ་དག་གི་ཁྲིམས་བརྩི་སྲུང་བྱེད་རྒྱུ་གལ་ཆེན་ཡིན་པ་སོགས་གསུངས་ཡོད། དེ་བཞིན་ཟླ་བ་འདིའི་ཚེས་བཅུ་བདུན་ཉིན་མཁན་ཆེན་ཚུལ་ཁྲིམས་བློ་གྲོས་མཆོག་གིས་ནིའུ་ཡོག་ལ་རྩེ་བོད་ཀྱི་དེང་རབས་དཔེ་མཛོད་ཁང་དུ་གསུང་བཤད་གནང་གི་ཡོད་པ་རེད། དེ་མིན་མཁན་ཆེན་ཚུལ་ཁྲིམས་བློ་གྲོས་མཆོག་གིས་ཨ་རིའི་ཤར་ཕྱོགས་མངའ་སྡེ་ཝར་ཇི་ནི་ཡ་དང་རྒྱལ་ས་ཝ་ཤིང་ཊོན། ནུབ་ཕྱོགས་མངའ་སྡེ་ཁ་ལི་ཧྥོ་ནི་ཡ་སོགས་ཀྱི་ནང་གསུང་ཆོས་དང་གསུང་བཤད་ཀྱི་མཛད་འཕྲིན་བསྐྱངས་དང་སྐྱོང་བཞིན་ཡོད། རྣམ་པ་ཚོས་ད་ལྟ་གསན་གཟིགས་གནང་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བརྙན་འཕྲིན་ལས་རིམ་ཡིན།

དེ་རིང་སྤྱི་ཟླ་ལྔ་བ་གི་ཚེས་པ་བཅུ་དྲུག་གི་ཉི་མ་འདི་ག་གཞིས་སྒར་རྡ་རམ་ས་ལ་དབུས་སྣེ་ལེན་ཁང་དུ་བསྐོང་ཚོགས་གནང་སོང། བར་ལམ་བོད་ཀྱི་སྨན་རྩིས་ཁང་བཙུགས་ནས་ལོ་བརྒྱ་འཁོར་བ་གི་དུས་ཆེན་སྲུང་བརྩི་གནང་སྐབས། གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་སུ། འཕྲོད་བསྟེན་གྱི་བྱ་བ་སྤྱི་དང་ལྷག་པར་སྔོན་འགོག་གི་སྟེང་ང་འཐུས་ཤོར་ཆེན་པོ་ཕྱིན་ཡོད་པ་མ་ཟད། བཟང་སྤྱོད་ཉམས་ཆག་ཏུ་འགྲོ་བཞིན་པ་བཅས་ཀྱི་སྐོར་ལ་བཀའ་སློབ་ཕེབས་ཡོད་པར་བརྟེན་བཙན་བྱོལ་ནང་མི་མང་གི་འཕྲོད་བསྟེན་ཞབས་ཞུ་སྤྱི་དང་ལྷག་པར་ནད་རིགས་སྔོན་འགོག་གི་ལས་དོན་སྔར་ལས་ཚགས་ཚུད་ཡོང་ཐབས། དེ་བཞིན་སྨན་ཁང་ཁག་གི་འཛིན་སྐྱོང་ཡར་རྒྱས་གཏོང་རྒྱུ་བཅས་ཀྱི་སྐོར་ལ་དམིགས་བསལ་ཚོགས་ཆེན་ཞིག། བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ནས་བཀོད་སྒྲིག་གནང་སྟེ། རྡ་རམ་ས་ལའི་ཉེ་འཁྲིས་སྣེ་ལེན་ཁང་གི་ཚོགས་ཁང་དུ། སྤྱི་ཟླ་ལྔ་བའི་ཚེས་པ་བཅུ་དྲུག་ནས་ཉི་མ་གསུམ་གྱི་རིང་ང་འཚོགས་བཞིན་པར། རྒྱ་གར་དང་བལ་ཡུལ་ནང་གི་འཕྲོད་བསྟེན་ལས་ཁུངས་ཀྱི་ཁྱབ་ཁོངས་ཁག་དང། སྨན་རྩིས་ཁང་གི་ཁྱབ་ཁོངས་ས་གནས་སྨན་པ་རྣམས། བདེ་ལེགས་སྨན་ཁང་དང་བོད་ཁྱིམ་ཁྱབ་ཁོངས། གྲྭ་ཚང་ཁག་དང་ལྕགས་པོ་རི་སོགས་ཁྱབ་ཁོངས་ཁག་མང་པོ་ཞིག་ནས། འབྲེལ་ཡོད་འཕྲོད་ལས་སྨན་པ་བརྒྱ་དང་ཉི་ཤུ་རྩ་དགུ་ཙམ་ཆེད་བཅར་གྱིས། འཕྲོད་བསྟེན་ཡར་རྒྱས་སྔོན་འགོག་ལ་གྲོས་གཞི་དོན་ཚན་དྲུག་གི་སྟེང་གོ་བསྡུར་གནང་བཞིན་པ་ལས། དམིགས་བསལ་ཚོགས་ཆེན་དབུ་འབྱེད་ཀྱི་སྐུ་མགྲོན་གཙོ་བོར་སྲིད་སྐྱོང་བློ་བཟང་སེང་གེ་མཆོག་ཆེད་ཕེབས་གནང་ཡོད་ཅིང། ཚོགས་ཆེན་གྱི་སྐོར་ལ་འཕྲོད་བསྟེན་དྲུང་ཚབ་འཆི་མེད་རིག་འཛིན་གྱིས་ངོ་སྤྲོད་གནང་རྒྱུར། ཁོང་གིས ྋསྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ཕེབས་པའི་གི་ཐོག་ལ། འཕྲོད་བསྟེན་དང་ཐད་ཀར་འབྲེལ་བ་ཡོད་པའི་གི་དོན་ཚན་ཁག་གསུམ་ཅིག་ང་ཚོས་ངོས་འཛིན་ཞུས་ཡོད། དོན་ཚན་དང་པོ་དེ་ལ་ཡང། འཐུས་ཤོར་ཕྱིན་བཞག་ཟེར་བྱས་བྱས་བཀའ་གནང་བ་ཡིན་དུས་འཐུས་ཤོར་དེ་ག་བ་ནས་ཕྱིན་བཞག་རྒྱུ་རྐྱེན་ག་རེ་རེད་བཞག་འཐུས་ཤོར་ཕྱིན་པ་ཡིན་ན་འཐུས་ཤོར་ཕྱིན་ས་དེ་ནང་ནས་ང་ཚོས་རིག་པ་སྒྲིམ་བྱས་བྱས་ནས།

དེ་ནས་སྲིད་སྐྱོང་བློ་བཟང་སེང་གེ་མཆོག་ནས་གསུངས་རྒྱུར། ད་རྣམ་པ་ཚོ་ཚོ་ད་ཧ་ནས་ཕེབས་པ་དང་ད་ཨ་ཉེ་ཆར་གོང་ས་མཆོག་ནས་བཀའ་སློབ་ནན་པོ་ཕེབས་པ་འདིས་ད་ཡིག་ངག་ད་ཡིག་ཐོག་ནས་ཡོད་རེད་ད་ངག་ཐོག་ནས་སྙིང་བསྡུས་ཨ་ད་ལྟ་དྲུང་ཚབ་གསུངས་གནང་སོང་ཨ་ད་ལྟ་བེ་ཅན་གསོལ་ཇའི་བར་གསེང་རྗེས་ལ་ཉིན་གུང་རྒྱབ་བྱས་ལ་རྣམ་པ་ཚོ་འདི་གང་གཙོ་བོ་བཀའ་བསྡུར་གནང་ཡ་དེ་འདི་གལ་ཆེན་པོ་ཞིག་ད་བརྩི་རོགས་གནང། ང་ཚོ་བཀའ་ཤག་ནས་གལ་ཆེན་པོ་ཞིག་རྩིས་ཀྱི་ཡོད། འདི་ཡིད་ལ་བཅངས་པའི་ཐོག་ནས་ད་ལག་བསྟར་བྱེད་ཡ་ག་རེ་ཡོད་རེད། འདི་སྒང་རྣམ་པ་ཚོས་བཀའ་བསྡུར་གནང་ཡ་རེད། གསུང་བཤད་དང་བཀའ་སློབ་གནང་ཡ་གི་འགྲན་བསྡུར་དེ་མ་གནང་རོགས་གནང་ཟེར་ཞུ་ཡ་ཡིན། དངོས་སུ་ལག་བསྟར་བྱེད་ཡ་ལས་འཆར་ག་རེ་ཡོད་རེད་འཆར་གཞི་ག་རེ་ཡོད་རེད་འདི་སྒང་ལ་ནི་དགོངས་ཚུལ་མང་གསུང་རོགས་གནང།
དེ་ལྟར་འཕྲོད་བསྟེན་དང་འབྲེལ་བ་གི་ལས་བྱེད་རྣམ་པས་གྲོས་གཞི་དོན་ཚན་བཅུ་དགུའི་སྟེང་ལ་གོ་བསྡུར་དང་བསྟུན། གྲོས་ཆོད་གཏན་འབེབས་དང་ཕྱི་ལུགས་དང་བོད་ལུགས་ཀྱི་ཟབ་ཁྲིད་ཁག་ཅིག་ཀྱང་ཕུལ་རྒྱུ་ཡིན་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་དང་པར་པ་བསྟན་འཛིན་དོན་ཡོད་གཉིས་ཀ་ཡིན།
བོད་ཀྱི་རྒྱལ་ས་ལྷ་སའི་ཕོ་བྲང་པོ་ཏཱ་ལར་མཇལ་མཁན་ཚོར་འཛིན་བྱང་བཙོངས་ནས་བར་དུ་ཁེ་བཟང་ལེན་མཁན་དང་ཁྲིམས་མཐུན་གྱི་ཡིག་ཆ་མེད་མཁན་སྣེ་ཤན་པ་བཅས་ལ་རྒོལ་རྡུང་གི་ལས་འགུལ་སྤེལ་འགོ་བཙུགས་འདུག། སྤྱི་ཟླ་ལྔ་བ་ནས་སྤྱི་ཟླ་བཅུ་བའི་བར་ནི་ཕོ་བྲང་པོ་ཏཱ་ལར་མཇལ་ཁ་བྱེད་མཁན་མང་ཤོས་ཡིན་པས་དེའི་སྐབས་སུ་གོང་བརྗོད་ལས་འགུལ་དེ་སྤེལ་རྒྱུ་ཡིན་ཚུལ་ལྷ་སའི་རྒྱ་ནག་ཉེན་རྟོག་པས་བརྗོད་པའི་སྐད་ཆ་རྒྱ་ནག་གཞུང་འབྲེལ་ཞིན་ཧྭ་གསར་སྤེལ་ཁང་གིས་ལུང་འདྲེན་བྱས་འདུག་ཡང་གནས་ཚུལ་ནང་ན་ནིང་ལོར་ཕོ་བྲང་པོ་ཏཱ་ལར་མཇལ་མཁན་མི་གྲངས་འབུམ་དགུ་ལྷག་ཡོད་ཚུལ་དང་ད་ལོ་ཕོ་བྲང་གི་ཤིང་དང་ས་རྡོ། གཏོར་བཤིག་མི་ཐེབས་པའི་ཆེད་དུ་ཉིན་རེ་མི་གྲངས་སྟོང་ཕྲག་ལྔ་རེ་ལས་མཇལ་མི་ཆོག་པ་བཟོས་ཡོད་པ་མ་ཟད་མཇལ་མཁན་ཚོས་འཛིན་བྱང་སྔོན་དུ་ཉོ་དགོས་ཀྱི་ཡོད་ཟེར། ལོ་ངོ་ཆིག་སྟོང་སུམ་བརྒྱ་ལྷག་གི་ལོ་རྒྱུས་ཡོད་པའི་ཕོ་བྲང་པོ་ཏཱ་ལ་ནི་བོད་ཀྱི་རྒྱལ་པོ་སྲོང་བཙན་སྒམ་པོས་དུས་རབས་བདུན་པའི་ནང་གསར་བཞེངས་གནང་བ་ཞིག་རེད། རྣམ་པ་ཚོ་ཡིས་ད་ལྟ་གསན་གཟིགས་གནང་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བརྙན་འཕྲིན་ལས་རིམ་ཡིན། བོད་མི་ཞིག་གིས་རྒྱ་གར་གྱི་ཁྲིམས་ལྟར་ཡུན་རིང་བོར་རྒྱ་གར་གྱི་མི་སེར་ནང་ཞུགས་རྒྱུར་སྙན་ཞུ་ཕུལ་ཡོད་ཀྱང་རྒྱ་གར་དབུས་གཞུང་གིས་ངོས་ལེན་བྱས་མེད་པར་བརྟེན། ཁོང་གིས། རྒྱ་གར་གྱི་ལྡི་ལིའི་མཐོ་རིམ་ཁྲིམས་ཁང་ལ་ཞུ་གཏུག་བྱས་ཡོད་པ་རེད། ཞུ་ནས་འདི་གའི་གསར་འགོད་པ་མ་འགུལ་སངས་རྒྱས་རྒྱ་མཚོས་འདིའི་སྐོར་གྱི་གནས་ཚུལ་ཞིབ་ཕྲ་གཏོང་གི་རེད། དེ་ཡང་བོད་ཀྱི་མཛངས་མའི་འགྲན་བསྡུར་གྱི་གོ་སྒྲིག་པ་བློ་བཟང་དབང་རྒྱལ་ལགས་ཀྱིས་རྒྱ་གར་གྱི་བྱང་ཕྱོགས་རྡ་རམ་ས་ལ་དང་སིམ་ལ་སོགས་སུ་ཡུན་རིང་བོར་རྒྱ་གར་གྱི་མི་སེར་ལག་འཁྱེར་དང་ཕྱི་སྐྱོད་ལག་འཁྱེར་ལེན་པར་འབད་བརྩོན་བྱས་ཡོད་ན་ཡང་རྒྱ་གར་དབུས་གཞུང་གི་ནང་སྲིད་ལས་ཁུངས་དང་ཕྱི་སྲིད་ལས་ཁུངས་ཕྱི་སྐྱོད་ལག་ཁྱེར་ལས་ཁུངས་ལ་སོགས་པས་ངོས་ལེན་མ་བྱས་པ་ལ་བརྟེན་ནས་ཁོང་གིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་མཐོ་རིམ་ཁྲིམས་ཁང་ལ་ཞུ་གཏུག་བྱས་ནས་དེ་རིང་ཐག་གཅོད་ཀྱི་ཁྲིམས་ར་དང་པོ་དེ་ཚུགས་ཡོད་པ་རེད། ཁོང་གིས་འདི་ལྟར་ལྡི་ལིའི་མཐོ་རིམ་ཁྲིམས་ཁང་ལ་ཞུ་གཏུག་བྱེད་དགོས་པའི་སྐོར་ལ་སྐུ་ཞབས་བློ་བཟང་དབང་རྒྱལ་ལགས་ཀྱིས་གསུངས་དོན། ང་ཚོ་ཡིག་ཆ་འདི་རག་སོང་རྒྱ་གར་གཞུང་གི་ག་རེ་ཞུ་དགོས་རེད། འོས་ཤོག་བླུགས་ཆོག་པའི་ལག་ཁྱེར་དེ་རག་ཟེར་བ། དེ་རག་ཟེར་བ་ཞིག་ལ་དེ་སུ་ལ་རག་གི་ཡོད་རེད་ཟེར་ན་རྒྱ་གར་མི་སེར་ཡིན་ན་མ་གཞི་རག་གི་ཡོད་མ་རེད།

ཧི་མ་ཅལ་མངའ་སྡེའི་གྲོང་ཁྱེར་སིམ་ལ་དང་རྡ་རམ་ས་ལ་སོགས་སུ་རྒྱ་གར་གྱི་མི་སེར་ཐོབ་ཐང་ལག་ཁྱེར་གཞན་ཞིག་འཁྱེར་ཤོག་ཟེར་བ་ལ་སོགས་ཀྱི་རྙོག་དྲ་མང་བོ་བྱས་ཡོང་སྟེ་ངས་རྒྱ་གར་དབུས་གཞུང་གི་ནང་སྲིད་ལས་ཁུངས་ཀྱི་མི་སེར་སྡེ་ཚན་གྱི་གཙོ་འཛིན་ལ་ལོ་གཅིག་རིང་གློག་འཕྲིན་བརྒྱུད་ནས་སྙན་ཞུ་ཕུལ་བ་ཡིན། ཡིན་ན་ཡང་ཁོང་ཚོས་རྒྱ་གར་གྱི་རྩ་ཁྲིམས་ནང་དུ་ང་ལ་མི་སེར་ལག་ཁྱེར་དང་ཕྱི་སྐྱོད་ལག་ཁྱེར་རག་པའི་ཐོབ་ཐང་མི་འདུག་ཟེར་ནས་ངའི་སྙན་ཞུ་ལ་ངོས་ལེན་བྱས་མེད་པ་རེད། དེར་བརྟེན་དེ་རིང་ངས་ལྡི་ལིའི་མཐོ་རིམ་ཁྲིམས་ཁང་ལ་ཞུ་གཏུག་བྱས་ཡོད་པ་སོགས་གསུངས་ཡོད་དེ།
གཞུང་གི་ཁྲིམས་ཀྱི་ཐོག་ནས་འདི་ཡི་ཁ་ཤུ་རེད། ང་ཚོ་ལ་དེའི་ཐོབ་ཐང་ཡོད་ཀྱི་ཡོད་ཀྱི་ལ་ནི་ཁྱེད་རང་ཚོ་བཀག་ཡག་དེ་ལ་ངས་ཏག་ཏག་བསྡད་ཀྱི་མི་འདུག་ལ་ནི་ངས་ཁྲིམས་བཙུགས་ཡག་དེ་དེ་ལ་བཙུགས་ཡོད། ད་དེ་ཁྲིམས་དེ་ད་རེས་སུར་འགྲོ་གི་ཟེར་ན། Passport ལས་ཁུངས་དང་རྒྱ་གར་གཞུང་གི་ནང་སྲིད་ཀྱི་ཁྱབ་ཁོངས་ཀྱི་ཁྲིམས་དེ་བཙུགས་ས་དེ་ཁོ་གཉིས་ལ་ཆགས་ཀྱི་ཡོད།

རྒྱ་ནག་གུང་ཁྲན་ཏང་རྒྱུན་ལས་ལྷན་ཁང་གི་མིང་ཐོག་ནས་བརྡ་ཐོ་བཏང་སྟེ་རིག་གནས་གསར་བརྗེ་ཆེན་མོའི་ལས་འགུལ་དངོས་སུ་སྤེལ་བ་རེད། གསལ་བསྒྲགས་ནང། འབྱོར་ལྡན་གྲལ་རིམ་གྱིས་འཕྲོག་པའི་དབང་ཆ་ཚུར་བླངས་ནས་བཟོ་བའི་གྲལ་རིམ་གྱིས་ཡང་བསྐྱར་དབང་འཛིན་རྒྱུ་བརྗོད་ཡོད། ཡིན་ན་ཡང་དེའི་རྗེས་ཀྱི་གནས་ཚུལ་ནི་མའོ་ཙེ་ཏུང་གིས་བཤད་པའི་གུང་ཁྲན་རིང་ལུགས་དེ་འདྲ་མ་ཡིན་པར་མི་མང་ནང་ཁུལ་དུ་དྲག་ཆས་འཐབ་རྩོད། འཁྲུག་འཛིང་དང། འབྲུ་རིགས་ཀྱི་དཀའ་ངལ་བྱུང་བ་དཔལ་འབྱོར་ཉམས་ཆག་བྱས་ནས་མི་གྲངས་ས་ཡ་མང་བོ་ཆབ་སྲིད་ཀྱི་གནོད་འཚེ་དེའི་ཁྲོད་ཚེ་སྲོག་ཤོར་ཡོད། ཡིན་ན་ཡང་དེང་གི་དུས་འདིར་རྒྱ་ནག་གཞུང་གིས་རིག་གནས་གསར་བརྗེ་ཆེན་མོ་དེ་གང་ཐུབ་ཀྱིས་མི་རྣམས་ལ་བརྗེད་ཐབས་བྱེད་བཞིན་ཡོད། སྤྱི་ཟླ་ལྔ་བའི་ཚེས་བཅུ་དྲུག་ཉིན་འདིར་རྒྱ་ནག་སྐམ་སའི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ཏུ་རིག་གནས་གསར་བརྗེ་ཆེན་མོའི་ལས་འགུལ་སྤེལ་ནས་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་འདི་གླེང་སློང་བྱེད་མཁན་གཅིག་ཀྱང་བྱུང་མེད་དེ་ལས་ལྡོག་སྟེ། སྤྱི་ཚོགས་དྲ་ལམ་ཁག་ཏུ་མི་མང་གིས་གླེང་སློང་ཤུགས་ཆེན་བྱེད་བཞིན་ཡོད། རྣམ་པ་ཚོས་ད་ལྟ་གསན་གཟིགས་གནང་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བརྙན་འཕྲིན་ལས་རིམ་ཡིན། གཞུག་ནས། ཧྭ་ཤིན་རིན་པོ་ཆེ་དང་ཁོང་གི་ཆོས་ཚོགས་ཀྱིས་སྨོན་ལམ་ཚིག་མཛོད་ཆེན་མོ་རྒྱ་ཡིག་ཏུ་བསྒྱུར་རྒྱུ་ཡིན་པའི་སྐོར་རྡོ་རྗེ་མཚོ་གིས་གནས་ཚུལ་ཕྱོགས་བསྡུས་བྱས་པར་གསན་གཟིགས་གནང་རོགས་ཞུ།
ཐའེ་ཝན་ཐེག་ཆེན་ཆོས་གླིང་ཆོས་ཚོགས་ཡིག་ཚང་གིས་འདི་གར་གནས་ཚུལ་བཏང་འབྱོར་བྱུང་བ་ལྟར་ན། ཧྭ་ཤིན་རིན་པོ་ཆེ་དང་ཁོང་གི་ཆོས་ཚོགས་ཀྱིས་སྨོན་ལམ་ཚིག་མཛོད་ཆེན་མོ་རྒྱ་ཡིག་ཏུ་བསྒྱུར་གྱི་ཡོད་པ་དང་དེའི་དམིགས་ཡུལ་ནི་བོད་ཀྱི་སྐད་ཡིག་དང་ནང་ཆོས་ནི་བོད་ཙམ་མ་ཡིན་པར་དེང་སྐབས་འཛམ་གླིང་སྤྱི་དང་ཁྱད་པར་དུ་རྒྱ་མི་རིགས་ཀྱི་ཁྲོད་དུ་དད་མོས་དང་དོ་སྣང་བྱེད་མཁན་ཧ་ཅང་ཇེ་མང་དུ་འགྲོ་བཞིན་ཡོད་ཅིང། མང་པོ་ཞིག་ལ་བོད་ཀྱི་ཆོས་དང་རིག་གཞུང་ལ་དོན་གཉེར་དང་འདུན་པ་ཡོད་ནའང། རྒྱ་ཡིག་གི་ཐོག་ཏུ་ཡོད་པའི་བོད་ཀྱི་ནང་ཆོས་དང་དེ་ཉིད་ཞིབ་འཇུག་དང་སློབ་སྦྱོང་བྱེད་པར་མེད་དུ་མི་རུང་བའི་ཡན་ལག་ཏུ་གྱུར་བའི་ཚིག་མཛོད་སོགས་ཧ་ཅང་ཉུང་ཉུང་མ་གཏོགས་མེད་སྟབས།

རྣམ་པ་ཚོ་དེ་རིང་གི་གསར་འགྱུར་དང་ས་གནས་ཀྱི་ལས་རིམ་ཁག་ཞུས་ཚར་བ་ཡིན་ད་གཞུག་ནས་བཤད་གླེང་གི་ལས་རིམ་དེ་འགོ་འཛུགས་གནང་གི་རེད་དེ་རིང་གི་ལེ་ཚན་ནང་དུ་སྐྱབས་རྗེ་སྒར་ཆེན་རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་ལ་ཕེབས་པའི་འཁྲུངས་སྐར་དང་བསྟུན་ཨ་རིའི་རྒྱལ་སའི་མངའ་ཁུལ་དུ་རྟེན་གཞི་བྱས་པའི་འབྲི་གུང་ཆོས་ཀྱི་ཉི་མའི་ཆོས་ཚོགས་སུ་བརྟན་བཞུགས་རྒྱས་པ་ཞིག་བསྟར་འབུལ་ཞུས་པའི་སྐོར་འདི་གའི་གསར་འགོད་པ་འཇམ་དཔལ་ཕུན་ཚོགས་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་གཟིགས་གནང་རོགས་ཞུ།

དེ་འདྲའི་ཡིན་ཙང་དེ་ཁྱེད་རང་ཚོ་ཡིན་གཅིག་མིན་གཅིག་འགན་ཁུར་དགོས་འདུག་གསུངས་ནས་བཀའ་ནན་པོ་གནང་བ་ནང་བཞིན་དེ་ང་ཚོ་གི་མཛད་རིམ་དུ་ད་མ་ཉུང་དུས་དང་དེ་འདྲ་ཟེར་རེད། དེ་འདྲ་ཟེར་དུས་ད་ལོ་ཡག་ལ་ཨ་མི་རི་ཀ་གི་ཤར་ཕྱོགས་ལ་ཕེབས་ལོ་ཡག་ལ་ནུབ་ཕྱོགས་ལ་ཕེབས་དེ་འདྲ་ཡིན་དུས་དེ་ད་ལོ་ད་ཤར་ཕྱོགས་ལ་ཕེབས་ཡག་གི་དེ་ཚུལ་དུ་ཁེལ་ཡོང་དུས་ཨེ་རིན་པོ་ཆེ་དགུང་ལོ་བརྒྱད་ཅུ་ལ་ཕེབས་དེ་འདྲ་གི་དེ་ནི་ད་ག་ལ་དགོས་རེད་ཅེས་དཔེ་མི་སྲིད་པ་གི་ད་གོ་སྐབས་ཟེར་ན་འདྲ་སྐལ་བ་བཟང་པོ་བྱུང་སོང།

འོ་ཐེངས་འདི་མི་རིགས་དཔེ་མང་པོ་ཡོད་རེད་ལྷག་པར་དུ་དེ་རིང་འདི་བརྟན་བཞུགས་འདི་ལ་བཅར་མཁན་དེ་དག་རྒྱ་ཁབ་ག་ས་ག་ནས་ཡོད་རེད་དེ་རིན་པོ་ཆེ་གི་སློབ་མ་དག་རྒྱ་ཁབ་ག་ས་ག་ལ་ཡོད་ཅོག་དེ་འདྲས་ཀྱི་མི་མང་པོ་ཅིག་བཅར་མ་ཐུབ་པ་ཡིན་ན་ཡང་ཁོ་རང་ཚོ་གི་འཐུས་མི་འདྲ་བོ་ཚབ་དེ་འདྲས་བྱས་ནས་དེ་ནི་ཕེབས་ཡོང་བ་ཡིན་དུས་དེ་རིང་ང་ཚོ་ཡར་བརྟན་བཞུགས་ཕུལ་བའི་སྐབས་སུ་དེ་ནི་ད་མི་མང་པོ་འདུ་བ་དེ་ཡོད་བ་དེ་ཁོ་ཚོ་མང་ཆེ་ཤོས་དེ་འདྲས་སྤྱི་ཚོགས་མང་པོ་ཅིག་གི་འཐུས་མི་དེ་འདྲས་ཡོད་བ་དེ་དེ་གི་སྟེང་ནས་ད།

དེ་ནི་ཁམས་ནང་ཆེན་རྒྱལ་པོ་གི་དེ་ནི་འགན་ཁུར་འདྲ་བོ་དེ་གནང་གི་ཡོད་རེད། གང་ཡིན་ཟེར་ན་མགར་ཆེན་རིན་པོ་ཆེ་ཁམས་ནང་ཆེན་གྱི་ནང་ནས་དེ་དག་འདི་དབུ་བླ་ཁག་བཞི་ཡོད་རེད་དེ་ནང་ནས་ད་གལ་ཆེ་ཤོས་དེ་མགར་ཆེན་རིན་པོ་ཆེ་ཆགས་ཡོང་བ་ཡིན་དུས་དེ་ནི་ནང་ཆེན་རྒྱལ་པོ་གི་དེ་འགན་ཁུར་དེ་གནང་ནས། མགར་ཆེན་རིན་པོ་ཆེ་ད་དགུང་ལོ་བདུན་སྐབས་སུ་དེ་ནི་ད་སྐྱབས་མགོན་ཞི་བའི་བློ་གྲོས་གི་དེ་ནི་ངོས་འཛིན་གནང། དེ་རྗེས་ལ་ཁོང་དགོན་པ་ལ་བཞུགས་ནས་ད་ལྟ་མགར་དགོན་ན་ད་བླ་མ་རྡོ་རྗེ་ལ་ནི་ང་ཚོ་དེ་གྲུབ་ཐོབ་འཆི་མེད་རྡོ་རྗེ་ལ་ཡང་རྡོ་ལ་ཞབས་རྗེས་བཞག་མཁན་བླ་མ་གཅིག་ཡོད་རེད།

རྒྱ་གཞུང་ལ་ཕེབས་པའི་རྒྱལ་དོན་རྟེན་འབྲེལ་ཅིག་ལ་གཅིག་མགུལ་དར་གཅིག་འབུལ་ག་བཅར་བ་ཡིན། ད་ནི་དཔེ་ཡག་པོ་ཞིབ་ཅིག་བྱུང་སོང་ལེ། ད་འདི་ནས་དཔེ་བྱིན་རླབས་ཆེན་པོ་དང་མི་ཡག་པོ་དང་ཆོས་ཚོགས་དང་བཅས་ཡག་པོ་ཅིག་རྟེན་འབྲེལ་ཡག་པོ་ཅིག་བྱུང་སོང་ཐུགས་རྗེ་ཆེ།